ད་རིང་ང་ཚོ་ཨ་རིའི་རྒྱལ་ས་ཝ་ཤིང་ཊོན་དུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་བོད་སྐད་སྡེ་ཚན་གྱི་ཁམས་སྐད་ནང་ད་རེས་བོད་རྒྱལ་ལོ་ཉིས་སྟོང་གཅིག་བརྒྱ་ལྔ་བཅུ་རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོ་ཡི་བོད་ཟླ་བཞི་པ་ས་ག་ཟླ་བ་ཡི་ཚེས་ཉི་ཤུ་རྩ་གཅིག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་དྲུག་པ་ཚེས་དགུ་གཟའ་པ་སངས་ཀྱི་ལས་རིམ་ཁག་རྣམ་པ་ཚོ་ལ་ཞུ་གི་ཡིན། དེ་ནས་ད་རིང་གི་ལས་རིམ་ཁག་གི་ཐོག་མ་ལ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཨོ་སི་ཁྲུ་ལི་ཡ་ཡི་ཞི་བའི་མཆོད་རྟེན་གྱི་དབུ་འབྱེད་མཛད་སྒོ་ཐོག་ལ་གསུང་འཕྲིན་བསྩལ་ཡོད་པའི་སྐོར་གྱི་གནས་ཚུལ་བཅས་ད་རིང་གི་གསར་འགྱུར་ཁག་དང། དེ་ནས་ས་གནས་ས་ཐོག་ནས་བཏང་བའི་གནས་ཚུལ་ཡིན། ཐའེ་ཝན་དང་བོད་ཡུ་གུར་ཧོང་ཀོང་དེ་བཞིན་སོག་པོ་བཅས་ནས་བོད་དོན་རྒྱབ་སྐྱོར་བ་སོགས་མི་གྲངས་བདུན་ཅུ་ལྷག་བོད་མིའི་སྒྲིག་འཛུགས་ཀྱི་ལྟེ་གནས་གངས་ཅན་སྐྱིད་གཤོངས་སུ་ལྷན་འཛོམས་ཀྱིས།
མཐའ་མཇུག་ཏུ་དམིགས་བསལ་གྱི་གསར་འགྱུར་དང་སྐབས་དོན་གླེང་མོལ་བྱས་པའི་གི་ལེ་ཚན་བཅས་ལས་རིམ་ཁག་གི་རྗེས་སུ་རིམ་པས་བྱས་ནས་རྣམ་པ་ཚོ་ལ་འབུལ་གྱི་ཡིན། ད་རིང་གི་གསར་འགྱུར་ཁག་རྒྱང་སྲིང་འབུལ་གྱི་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཨོ་སི་ཁྲུ་ལི་ཡ་ནང་ལ་ཞི་བའི་མཆོད་རྟེན་ཞིག་བཞེངས་ཡོད་པ་དང་མཆོད་རྟེན་ཡི་དབུ་འབྱེད་མཛད་སྒོ་ཐོག་ལ་གསུང་འཕྲིན་བསྩལ་ཡོད་པ་རེད། དེ་ཡང་སུད་སི་སྐུ་ཚབ་དོན་གཅོད་ཀྱིས་གནས་ཚུལ་སྤེལ་བའི་ནང། ཟླ་འདིའི་གི་ཚེས་བཞི་ཉིན་ཨོ་སི་ཁྲུ་ལི་ཡའི་གྷི་རཱ་ཧྥེ་ཝོ་ཐུ་རུ་ཞི་བའི་མཆོད་རྟེན་གྱི་དབུ་འབྱེད་མཛད་སྒོ་ཡི་ཐོག་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གསུང་འཕྲིན་ཞིག་བསྩལ་ཡོད་པ་དེ་སུད་སི་སྐུ་ཚབ་དོན་གཅོད་འཕྲིན་ལས་ཆོས་སྒྲོན་ལགས་གཅིག་གིས་སྒྲོག་སྦྱང་གནང་ཡོད་པ་རེད། གསུང་འཕྲིན་དེ་ཡི་ནང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གསུངས་ན། ནང་པ་སངས་རྒྱས་པའི་གི་རིག་གཞུང་ནང། མཆོད་རྟེན་གྱིས་སངས་རྒྱས་གོ་འཕང་མཚོན་གྱི་ཡོད་སྟབས། དགོས་དོན་ཧ་ཅང་ཆེན་པོ་ཞིག་ཡིན་པར་འདོད། སྤྱིར་བཏང་ནི་མཆོད་རྟེན་གྱི་རིགས་ནི། དད་ལྡན་ཉམས་ལེན་པ་རྣམས་ལ། བྱང་ཆུབ་སེམས་ཉམས་ལེན་གྱི་ཐད། ཕན་གྲོགས་བྱེད་མཁན་ཞིག་ཡིན་སྟབས། དེ་རིགས་ནི་ཆོས་ཕྱོགས་ཀྱི་ཐོག་ནས། སེམས་འགུལ་སྐྱེ་རྒྱུ་ཞིག་ཡིན་ཞེས་དང། དེ་བཞིན་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་མཆོད་རྟེན་ནི་ཞི་བདེ་ཡི་མཚོན་རྟགས་དང་ཕྱག་རྟགས་པ་ཞིག་ཡིན་པ་དང། དད་ལྡན་པ་ཡོད་དོ་ཅོག་ནས་ཞི་བདེ་ལྡན་པའི་གི་འཛམ་གླིང་ཞིག་བསྐྲུན་ཐབས་སུ། ཞི་བདེ་སྒྲུབ་ཐབས་ཀྱི་ཐད་ལ་འབད་བརྩོན་གནང་དགོས་པ་རེད་ཅེས་བཀའ་གནང་ཡོད་པ་མ་ཟད། ཞི་བདེ་ནི་སྨོན་ལམ་ཁོ་ན་ཡི་བརྒྱུད་ནས་མ་ཡིན་པར་ལག་ལེན་ཡི་ཐོག་ནས་ཡོང་དགོས་པ་ཞིག་རེད་ཅེས་ལམ་སྟོན་གནང་ཡོད་པ་རེད། སྐྱབས་རྗེ་ཁྲ་འགུ་རིན་པོ་ཆེ་མཆོག་བལ་ཡུལ་ནང་ལ་དགོངས་པ་གཞན་དོན་དུ་གཤེགས་ཡོད་པའི་གི་གནས་ཚུལ་ཐོན་གི། དེ་ཡང་དཔལ་རྒྱལ་བ་ཀརྨ་པ་སྐུ་འཕྲེང་བཅུ་བདུན་པར་ཨོ་རྒྱན་ཕྲིན་ལས་རྡོ་རྗེ་མཆོག་གི་ཡོངས་འཛིན་དུ་བསྟེན་པར་སྐྱབས་རྗེ་ཁྲ་འགུ་རིན་པོ་ཆེ་ཀརྨ་བློ་གྲོས་ལུང་རིགས་སྨྲ་བའི་སེང་གེ་མཆོག་དགུང་གྲངས་དགུ་བཅུ་གོ་གཅིག་ཡི་ཐོག་འདི་ལོ་ཕྱི་ཟླ་བཞི་པ་ཚེས་བཞིར་ས་ག་ཟླ་བ་ཚེས་བཅོ་ལྔ་གི་ཉིན་མོ་ལ་བལ་ཡུལ་རྒྱལ་ས་གི་གནས་མཆོག་སྟག་མོ་ལུས་སྦྱིན་དུ་དགོངས་པ་གཞན་དོན་དུ་ཕེབས་ཡོད་ན་ཡང་རྒྱལ་དབང་ཀརྨ་པ་ཨོ་རྒྱན་ཕྲིན་ལས་རྡོ་རྗེ་མཆོག་གི་བཀའ་དགོངས་བཞིན། ལྷག་པར་དུ་སྐྱབས་རྗེ་རིན་པོ་ཆེ་གི་ཐུགས་དམ་དུ་བཞུགས་པར་བརྟེན་ཉིན་བཞི་ཡི་རིང་དྲ་ལམ་དུ་གསལ་བསྒྲགས་མ་གནང་བར་ཁུ་སིམ་དུ་བཞུགས་ཡོད་པ་དང་ཕྱི་ཟླ་དྲུག་པ་ཚེས་བརྒྱད་ཉིན་ཐུགས་དམ་གྲོལ་བ་དང་བསྟུན་ཡོངས་གྲགས་སུ་གསལ་བསྒྲགས་གནང་ཡོད་པ་རེད། ཁྲ་འགུ་དགོན་གྱི་བསྟན་པའི་བདག་པོ་ཆོས་རྗེ་བླ་མ་དབང་ཕྱུག་སྟོབས་ལྡན་རིན་པོ་ཆེ་མཆོག་ནས། འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ཡོད་པ་སྐོར་བསོད་ནམས་ལྷ་མོ་གི་ཕྱོགས་བསྒྲིགས་བྱས་པ་དེ་ཉན་རོགས།

ཁྲ་འགུ་རིན་པོ་ཆེ་མཆོག་ནི་སྦག་ས་ཆོས་སྒར་དུ་དགེ་བཤེས་ལྷ་རམས་པའི་མཚན་རྟགས་བཞེས་ཏེ་མཁས་པའི་གོ་འཕང་མཐོན་པོར་ཕེབས་པས་མ་ཚད། རྒྱལ་དབང་ཀརྨ་པ་སྐུ་ཕྲེང་བཅུ་དྲུག་པ་རིག་པའི་རྡོ་རྗེ་མཆོག་ནས་མཁན་ཆེན་གྱི་མཚན་གནས་བྱུང་བ་ཡོད་པ་བརྗོད། ཞྭ་དམར་རིན་པོ་ཆེ་དང་ཏའི་སི་ཏུ་རིན་པོ་ཆེ་མཆོག། འཇམ་མགོན་ཀོང་སྤྲུལ་རིན་པོ་ཆེ་དང་རྒྱལ་ཚབ་རིན་པོ་ཆེ་སོགས་ཀྱི་དགེ་རྒན་གནང་མྱོང་བའི་ཁར། ཉིས་སྟོང་ཉེར་བཞི་ལོར་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ལ་བཀའ་དྲིན་བཀའ་ཕེབས་ཀྱི་དགོངས་དོན་བཞིན།

ཝེ་ཅིན་ཧྲིན་ཐེབས་རྩ་ཚོགས་པ་དང་མདོ་ཁམས་ཆུ་བཞི་སྒང་དྲུག་རྒྱ་ནག་དམངས་གཙོ་ཚོགས་པ་དང་འགྲོ་བ་མིའི་ཐོབ་ཐང་བཅས་ཀྱི་གི་སྒྲིག་འཛུགས་ཁག་མང་པོ་ཞིག་གི་མཉམ་འབྲེལ་གྱི་ཐོག་ནས་ཨ་རིའི་གྲོས་ཚོགས་འོག་མ་ཡི་ཚོགས་གཙོ་ཟུར་པ་ལྕམ་ནེན་སི་ཕེ་ལོ་སི་མཆོག་ལ་མི་ཚེ་ཧྲིལ་པོ་དེ་མང་གཙོ་དང་རང་དབང་འགྲོ་བ་མིའི་ཐོབ་ཐང་བཅས་ལ་བརྩོན་ལེན་བྱེད་མཁན་ཞིག་ཡིན་པས་ཁོང་ལ་འགྲོ་བ་མིའི་ཐོབ་ཐང་གི་བྱ་དགའ་ཞིག་འབུལ་ཡོད་པ་རེད། དེ་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་གི་ཕྱི་ཟླ་དྲུག་པ་ཚེས་བདུན་ཉིན་ཕྱི་དྲོ་ཆུ་ཚོད་དྲུག་པ་ནས་བརྒྱད་པ་བར་ཨ་རིའི་གྲོས་ཚོགས་ཀྱི་ཚོགས་ཁང་དུ་ཝེ་ཅིན་ཧྲིན་ཐེབས་རྩ་ཚོགས་པ་དང་མང་གཙོ་དོན་གཉེར་བ་ཨ་རིའི་མདོ་ཁམས་ཆུ་བཞི་སྒང་དྲུག་འགྲོ་བ་མི་ཡི་ཐོབ་ཐང་སྒྲིག་འཛུགས་བཅས་ཀྱི་གི་ཨ་རིའི་གྲོས་ཚོགས་འོག་མ་ཡི་ཚོགས་གཙོ་ཟུར་པ་ལྕམ་ནེན་སི་ཕེ་ལོ་སི་མཆོག་ལ་མི་ཚེ་ཧྲིལ་པོ་དེ་མང་གཙོ་དང་རང་དབང་འགྲོ་བ་མི་ཡི་ཐོབ་ཐང་བཅས་ལ་མི་ཚེ་ཧྲིལ་པོ་ཡི་སྐུ་ལས་ཧ་ཅང་ཆེན་པོ་བརྒྱབ་ཡོད་པ་བཅས་ལ་བརྟེན་ནས་གི་ད་རིང་གི་གཟེངས་རྟགས་འདི་འབུལ་ཡོད་པ་རེད། གཟེངས་རྟགས་དེ་འབུལ་དགོས་པའི་གི་གཏམ་བཤད་ཡི་སྐབས་སུ། ལྕམ་ནེན་སི་ཕེ་ལོ་སི་གི་སྐུ་ཚེ་ཧྲིལ་པོ་དེ་འཛམ་གླིང་ཡོངས་ཀྱི་གི་འགྲོ་བ་མི་ཡི་ཐོབ་ཐང་དང་དམངས་གཙོ་བཅས་ལ་བྱས་རྗེས་བླ་ན་མེད་པ་བཞག་བ་དང་ལྷག་པར་དུ་བོད་དང་རྒྱ་ནག་ཧོང་ཀོང་ཐའེ་ཝན་བཅས་ལ་མཛད་རྗེས་ཆེན་པོ་བཞག་ཡོད་པ་སྐོར་ཚང་མས་བསྔགས་བརྗོད་ཆེན་པོ་གནང་ཡོད་པ་རེད། གཟེངས་རྟགས་དེ་ཡི་གི་ཐོག་ལ་ཨ་རིའི་གྲོས་ཚོགས་ཀྱི་འཐུས་མི་ཇེམ་མེག་གི་གྷ་ཝན་མཆོག་དང་ཨ་རིའི་གྲོས་ཚོགས་ཡི་འཐུས་མི་རཱ་ཇཱ་ཁི་སི་ཀྲི་དང་གྲོས་ཚོགས་ཡི་འཐུས་མི་ཇུ་ཀྲི་ཆུའུ་དང་དེ་བཞིན་བོད་པའི་ཡི་ངོས་ནས་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་བསྟན་ཆོས་ལགས་དང་བྱང་ཨ་རིའི་སྐུ་ཚབ་དོན་གཅོད་ཀྱི་རྒྱ་རིགས་འབྲེལ་མཐུད་པ་ཚུལ་ཁྲིམས་རྒྱ་མཚོ་ལགས་བོད་མི་མང་སྤྱི་ཟུར་ངག་དབང་ཐར་པ་ལགས་ཨ་རིའི་མདོ་ཁམས་ཆུ་བཞི་སྒང་དྲུག་གི་ཚོགས་གཙོ་ངག་དབང་བློ་གྲོས་ལགས་ཨ་རིའི་མདོ་ཁམས་ཆུ་བཞི་སྒང་དྲུག་གི་དྲུང་ཆེ་བཀྲ་ཤིས་དཔལ་མོ་ལགས་བཅས་མཉམ་ཞུགས་བྱས་ཡོད་པ་རེད། ད་རེས་ཨ་རིའི་གྲོས་ཚོགས་འོག་མ་ཡི་ཚོགས་གཙོ་ཟུར་པ་ལྕམ་ནན་སི་ཕེ་ལོ་སི་མཆོག་ནས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་དུས་རྟག་ཏུ་གུས་བརྩི་ཆེན་པོ་ཞུ་མཁན་ཞིག་དང་ཁོང་གིས་ཨ་རིའི་གྲོས་ཚོགས་ཀྱི་ཆབ་སྲིད་ཀྱི་ཐུགས་འགན་བཞེས་པ་ནས་བཟུང་ཐོག་མཐའ་བར་གསུམ་དུ་བོད་དོན་ཐོག་ལ་ཐུགས་ཁུར་དང་མཛད་རྗེས་ཆེན་པོ་བཞག་མཁན་ཞིག་ཀྱང་ཡིན་སྟབས། ཕྱི་ལོ་ཉིས་སྟོང་བཅུ་གསུམ་ལོ་ཡི་གི་ཕྱི་ཟླ་གསུམ་པ་ཚེས་བཅོ་བརྒྱད་ཉིན་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་ལྔ་པའི་ལས་ཉིན་བཞི་པའི་ཐོག་བོད་ཀྱི་བདེན་པའི་འཐབ་རྩོད་ལ་རྒྱབ་སྐྱོར་ཤུགས་ཆེན་གནང་མཁན་ཨ་རིའི་གྲོས་ཚོགས་འོག་མའི་ཚོགས་གཙོ་ཟུར་པ་ལྕམ་ནན་སི་ཕེ་ལོ་སི་མཆོག་ལ་གཞུང་འབྲེལ་གྱི་ཐུགས་རྗེ་ཆེ་ཞུ་རྒྱུ་ཡི་གཏན་འཁེལ་གནང་ཡོད་པའི་གནས་ཚུལ་ཐོན་འདུག། བོད་རིགས་ན་གཞོན་འགོ་ཁྲིད་ཁག་ཅིག་གིས་ཨ་རིའི་གྲོས་ཚོགས་འཐུས་མི་ཁག་ཅིག་ལ་མཇལ་འཕྲད་ཀྱིས་བོད་དོན་ཞུ་གཏུག་གནང་ཡོད་པ་རེད།

ཕྱོགས་མཐའ་ཁག་ནས་ཕེབས་པའི་གི་བོད་རིགས་ན་གཞོན་ཁག་ཅིག་ཨ་རིའི་གྲོས་ཚོགས་གོང་འོག་གཉིས་ཀྱི་གི་གྲོས་ཚོགས་ཡི་འཐུས་མི་དང་འཐུས་མི་ལས་ཁུངས་སུ་བཅར་ནས་བོད་དོན་ཞུ་སྐུལ་གནང་ཡོད་པ་རེད། བོད་དོན་ཞུ་སྐུལ་དེ་ཡི་སྐབས་བོད་རིགས་ན་གཞོན་འགོ་ཁྲིད་རྣམས་ནས་གི་གྲོས་ཚོགས་གོང་མ་ཡི་འཐུས་མི Ben Cardin མཆོག་དང་གྲོས་ཚོགས་འོག་མ་ཡི་འཐུས་མི Jim McGovern མཆོག་དང་མཇལ་འཕྲད་གནང་ཡོད་ཅིང་གྲོས་ཚོགས་གོང་མ་ཡི་འཐུས་མི་སྐུ་ཞབས Todd Young མཆོག་གི་ལས་ཁུངས་ནང་ལ་བཅར་ཡོད་པ་རེད། དེ་བཞིན་གྲོས་ཚོགས་གོང་མ་ཡི་འཐུས་མི Ben Cardin མཆོག་དང་གྲོས་ཚོགས་འོག་མ་ཡི་འཐུས་མི Jim McGovern མཆོག་གཉིས་ནི་གྲོས་ཚོགས་གོང་འོག་གཉིས་ཀྱི་ནང་ལ་བོད་རྒྱ་ཡི་དཀའ་རྙོག་སེལ་ཐབས་ལ་ཤུགས་སྣོན་ཆེན་པོ་རྒྱག་མཁན་ཡིན་པ་རེད། ཨ་རི་ཡི་ཆབ་སྲིད་ཚོགས་པ་གཉིས་ཀྱི་གི་གྲོས་ཚོགས་གོང་འོག་གི་འཐུས་མི་བཞི་ཡིས་ཨ་རི་ཡི་ཕྱི་སྲིད་དྲུང་ཆེ་སྦི་ལིན་ཀེན་མཆོག་ལ་ཧོང་ཀོང་གི་སྤྱི་ཁྱབ་ལ་ཨེ་ཕེག་ཟེར་བའི་གི་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་གྱི་དཔལ་འབྱོར་མཉམ་འབྲེལ་གྱི་ཚོགས་ཆེན་ཐོག་ལ་མགྲོན་འབོད་གནང་པ་དེ་ལ་བློ་ཕམ་ཡོད་ཅེས་ཡི་གེ་ཞིག་འབུལ་ཡོད་པ་རེད། ཡི་གེ་དེའི་ནང་གྲོས་ཚོགས་འཐུས་མི་རྣམས་ཀྱི་གིས་ང་ཚོ་གི་གནས་སྟངས་འདི་ཅི་འདྲ་ཞིག་གི་འོག་ཏུ་ཡིན་ན་ཡང་ཨ་མི་རི་ཀ་གི་བཀག་སྡོམ་གྱི་ཉེས་ཆད་རྒྱག་པའི་གི་མི་སྣ་ཞིག་མགྲོན་འབོད་བྱས་པ་དེ་ནི་མ་འགྲིག་བ་ཞིག་རེད་ཅེས་འཁོད་ཡོད་པ་རེད།

ཨན་ཐོ་ནི་བྷི་ལིན་ཁེན་མཆོག་ལ་ཕྱག་བྲིས་ཤིག་འབུལ་ཡོད་པ་དང་ཕྱག་བྲིས་དེའི་ནང་ལ། ང་ཚོ་གི་ཕྱག་བྲིས་འདི་འབུལ་དགོས་པའི་གི་རྒྱུ་མཚན་ནི། འདི་ལོ་སྤྱི་ཟླ་བཅུ་གཅིག་པ་ནང་ཨ་མི་རི་ཀ་གི་སཱན་ཧྥྲན་སི་སི་ཀོའི་གྲོང་ཁྱེར་ནང་ལ་འཚོགས་གཏན་འཁེལ་བའི་གི་ཨེ་ཕེ་ཀི་ཞེས་པའི་གི་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོ་མངའ་ཁུལ་གྱི་དཔལ་འབྱོར་ཡི་མཉམ་འབྲེལ་ཚོགས་ཆེན་ཡི་ཐོག་ལ་ཧོང་ཀོང་གི་དམིགས་བསལ་སྤྱི་ཁྱབ། John Lee Ka-chiu། མགྲོན་འབོད་གནང་པ་དེ་ནི་བློ་ཕམ་ཆེན་པོ་ཡོད། སྤྱི་ལོ་ཉིས་སྟོང་བཅོ་དགུ་ལོ་ལ་ཧོང་ཀོང་ས་གནས་ཁོངས་ཀྱི་ཞི་བའི་ངོ་རྒོལ་གྱི་མི་མང་ཐོག་ལ་དྲག་གནོན་ཤུགས་ཆེན་བྱས་ཡོད་པས་འདི་ལྟ་བུའི་ཧོང་ཀོང་གི་སྤྱི་ཁྱབ John མགྲོན་འབོད་བྱས་པ་འདི་ནི་འཛམ་གླིང་ནང་གི་འགྲོ་བ་མི་ཡི་ཐོབ་ཐང་ལ་རྩིས་མེད་རྡོག་རོལ་ཤུགས་ཆེན་གཏོང་མཁན་དེ་དག་ལ་གོ་སྐབས་སྤྲད་པ་ཞིག་ཡིན་པ་དང་དེ་ནི་རྩ་བ་ནས་ནི་འགྲིག་གི་མ་རེད་ཅེས་འཁོད་ཡོད་པ་རེད། APEC ཞེས་པའི་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོ་མངའ་ཁུལ་གྱི་དཔལ་འབྱོར་མཉམ་འབྲེལ་གྱི་ཚོགས་ཆེན་དེར་ད་ལོ་ཨ་རིས་ཀྱི་གཙོ་སྐྱོང་བྱེད་དགོས་ཡོད་པ་དང་ཧོང་ཀོང་ནི APEC ཟེར་བའི་དཔལ་འབྱོར་སྡེ་ཚན་གྱི་ཆ་ཤས་ཤིག་ཡིན་པ་རེད། རྣམ་པ་ཚོ་གིས་ད་ལྟ་ཉན་བཞིན་པ་འདི། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་སྡེ་ཚན་གྱི་ལས་རིམ་ཁག་ཡིན།
འདི་ནི་རྒྱ་གར་རྡ་རམ་ས་ལ་ནས་བློ་བཟང་དགེ་ལེགས་ཀྱིས་གཏོང་བའི་གྱི་གནས་ཚུལ་གྱི་ཉན་རོགས་དགོས། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་དྲུག་པའི་ཚེས་བརྒྱད་ཉིན་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་གོ་སྒྲིག་འོག་ཐའེ་ཝན་དང་བོད་ཡུ་གུར་ཧོང་ཀོང་དེ་བཞིན་སོག་པོ་བཅས་ནས་རང་དབང་འཐབ་རྩོད་པ་དང་འགྲོ་བ་མིའི་ཐོབ་ཐང་དོན་གཉེར་བ། ཤེས་ཡོན་པ། དམངས་གཙོ་དོན་གཉེར་བ། བོད་དོན་རྒྱབ་སྐྱོར་བ་སོགས་མི་གྲངས་བདུན་ཅུ་ལྷག་བོད་མིའི་སྒྲིག་འཛུགས་ཀྱི་ལྟེ་གནས་གངས་ཅན་སྐྱིད་གཤོངས་སུ་ལྷན་འཛོམས་ཀྱིས། རྒྱ་ནག་དང་རྒྱལ་སྤྱིའི་ཆབ་སྲིད་འགྱུར་ལྡོག་ཁྲོད་རེ་བ་དང་གདོང་ལེན་ཞེས་པའི་བརྗོད་གཞིའི་ཐོག་ཉིན་གྲངས་གསུམ་རིང་གི་ཚོགས་འདུ་ཞིག་སྐོང་ཚོགས་གནང་སོང། སྐབས་དེར་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ད་རེས་འདིར་ལྷན་འཛོམས་བྱུང་བའི་མི་སྣ་ཚོ་ནི་རྒྱ་ནག་གི་བཙན་གནོན་མྱོང་མཁན་གཅིག་མཚུངས་ཡིན་པས། ད་རེས་མི་རིགས་སོ་སོ་ཡི་དཀའ་ངལ་བཤད་པ་ཙམ་མིན་པར་འཐབ་ཇུས་ཀྱི་ངོ་བོ་ཐོག་ནས་འབྱུང་འགྱུར་རྒྱ་ནག་གཞུང་ལ་ཁ་གཏད་ཇི་ལྟར་གཅོག་དགོས་པའི་སྐོར་གྲོས་བསྡུར་བྱ་རྒྱུ་ཙམ་མ་ཟད། མི་རིགས་སོ་སོའི་ངོ་བོ་མི་འདྲ་བ་ཡིན་ནའང་མཉམ་རུབ་ཀྱི་ཐོག་ནས་ལས་འགུལ་ཇི་ལྟར་སྤེལ་དགོས་པ་སོགས་ཀྱི་ཐོག་གོ་བསྡུར་གནང་དགོས་གལ་ཆེ་བའི་སྐོར་གསུངས་ཤིང་ལྷག་དོན་དུ་ཚོགས་འདུ་འདི་ཡི་བརྒྱུད་ནས་རྒྱ་ནག་གི་བཙན་གནོན་མུ་མཐུད་འཁྱེར་རྒྱུ་མིན་པའི་རྒྱ་ནག་ལ་བརྡ་ལན་སྤྲོད་རྒྱུ་ཡིན་པ་གསུངས་སོང། ད་ད་རིང་དེ་ལས་ཡང་ཨ་ལེ་གཏིང་ཟབ་བོ་བྱས་ནས་གྲོས་བསྡུར་བྱས་རྗེས་དེ་ནས་མ་འོངས་པར་གྱི་ཐབས་ཇུས་ག་འདྲས་སྒྲིག་དགོས་ཀྱི་འདུག་ལས་འགུལ་ག་འདྲས་སྤེལ་དགོས་ཀྱི་འདུག་ད་དེ་ཚོའི་གི་འོག་ནས་རྒྱ་ནག་གཞུང་ལ་ཚང་མ་ལ་ཡང་སྡུག་པོ་དང་གཉའ་གནོན་བཤུ་གཞོག་དེ་འདྲས་རྐྱང་རྐྱང་བྱས་བསྡད་པ་ཡིན་ན་ཚང་མ་ལོག་འཁྱེར་ནས་བསྡད་ཀྱི་མ་རེད་ད་ཟེར་ཡ་ཅིག། ད་རིང་ཚོགས་འདུ་འདི་གི་བརྒྱུད་ནས་མི་རིགས་སྣ་ཚོགས་ཡོད་པ་འདི་གའི་ཚང་མ་ལོ་མཉམ་རུབ་ཡོང་ཐུབ་ཀི་ཡོད་པ་དེ་ཁོ་མཚོན་བྱེད་ཅིག་རེད་ད་ཟེར་ཡ་ད་འདི་བརྡ་ཅིག་བཏང་དགོས་ཀི་ཡོད་རེད་དེ་ཡིན་ཙང་རྒྱ་ནག་གཞུང་གིས་དེ་ལ་བབ་པའི་གི་བསམ་བློ་ཞིག་བཏང་དགོས་ཀི་ཡོད་རེད་པ། ཧོང་ཀོང་གི་དམངས་གཙོ་དོན་གཉེར་བ་སྐུ་ཞབས Edward Chin ལགས་ནི་ད་རེས་རྒྱལ་སྤྱིའི་རང་བཞིན་གྱི་ཚོགས་འདུ་འདིའི་སྟེང་གཏམ་བཤད་པ་གཙོ་བོ་གྲས་ཤིག་ཡིན་འདུག་ཅིང་ཁོང་གིས་བོད་ཀྱི་ཉམས་མྱོང་ལ་དཔེ་བལྟས་ཏེ་གནམ་བདེ་སྒོ་མོ་དང་ཧོང་ཀོང་ལ་རྒྱུས་ལོན་བྱ་དགོས་ཞེས་པའི་བརྗོད་གཞིའི་ཐོག་གཏམ་བཤད་གནང་རྒྱུ་ཡིན་འདུག།
ངའི་བསམ་པར་རྒྱ་ནག་གིས་དབང་ཆ་གཅིག་སྡུད་རིང་ལུགས་ཟེར་བ་དེའི་སྲིད་ཇུས་རྣམས་དུས་ཡུན་རིང་པོ་ཞིག་གནས་ཀྱི་རེད་བསམ་གྱི་མི་འདུག་བོད་ལ་མཚོན་ན་དུས་སྔོན་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོ་རྒྱ་ནག་གིས་བོད་མི་ས་ཡ་གཅིག་དང་ཕྱེད་ཀ་ལྷག་མེད་པ་བཟོས་ཡོད་དེ་ནི་མི་རིགས་རྩ་མེད་བཟོ་རྒྱུའི་ཆ་ཤས་ཤིག་རེད། དེང་སང་རྒྱ་ནག་གཞུང་གིས་ཧོང་ཀོང་ནང་དེ་ལྟ་བུའི་མི་རིགས་རྩ་མེད་བཟོ་རྒྱུའི་སྲིད་བྱུས་ལག་བསྟར་བྱེད་བཞིན་ཡོད། ཡིན་ཡང་དེ་ལྟ་བུའི་སྲིད་བྱུས་དེ་ཡུན་རིང་པོ་ཞིག་གནས་མི་ཐུབ། ཡང་ཨ་མི་རི་ཀ་རྟེན་གཞི་བྱས་པའི། City University of New York། གཙུག་ལག་སློབ་ཆེན་གྱི་སློབ་དཔོན་དང་རྒྱ་རིགས་དམངས་གཙོ་དོན་གཉེར་བ་མིང་ཞང་ལགས་ཀྱིས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན། Regarding the theme What kind of challenge and opportunities?
དེ་རིང་འདིར་ལྷན་འཛོམས་བྱུང་བའི་མི་སྣ་ཚོ་ནི་རྒྱ་ནག་དམར་ཤོག་འོག་དཀའ་སྡུག་མྱོང་བཞིན་པའི་གྲངས་ཉུང་མི་རིགས་ཚོ་རེད། ང་ཚོས་ངེས་པར་དུ་ཐུན་མོང་གི་ཚོགས་པ་ཞིག་བཙུགས་ཏེ་ཕྱོགས་འགལ་ཚོགས་པ་ཞིག་གི་ངོ་བོ་ཐོག་ནས་ལས་འགུལ་སྤེལ་བ་ཡིན་ན་ང་ཚོར་གོ་སྐབས་ཏན་ཏན་རག་གི་རེད། ཡང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས་ད་རེས་ཚོགས་འདུ་འདི་ཡི་བརྗོད་གཞི་དེ་ཆབ་སྲིད་ཀྱི་རྣམ་པ་ཤུགས་ཆེར་བཏོན་ཡོད་ནའང་གཙོ་བོ་མཁས་པའི་བགྲོ་གླེང་གི་ངོ་བོ་ཐོག་ནས་ཚོགས་ཀྱི་ཡོད་པ་གསུངས་ཤིང་བོད་མིའི་སྒྲིག་འཛུགས་ལ་དམིགས་བསལ་གྱི་ནུས་པ་ཞིག་ཡོད་པ་འདི་ནི་རྒྱ་ནག་གི་བཙན་གནོན་འོག་ཡོད་པའི་མི་རིགས་ཚོ་མཉམ་རུབ་ཀྱིས་ཚོགས་འདུ་སྐོང་ཚོགས་གནང་ཐུབ་པ་དེ་ཡིན་ཞེས་འགྲེལ་བརྗོད་གནང་གི་འདུག། ད་རེས་ཚོགས་འདུ་དེ་བརྗོད་གཞི་དེ་ལྟར་ཆབ་སྲིད་དོ། ཞི་ཅིན་ཕིང་སྔོན་མ་ཕུ་ཊིན་ཐུག་དུས། ལོ་བརྒྱ་ལ་བྱུང་མ་མྱོང་བའི་འགྱུར་བ་ཆེན་པོ་འགྲོ་གི་རེད་ཟེར་བསྡད་ཡོད་བྱུང། ད་ལྟའི་ཚོར་བ་དེ་མི་ཚང་མ་སླེབས་འདུག་འཛམ་བུ་གླིང་ཚང་མ་དེ་ལྷག་པར་དུ་ནི་ང་ཚོ་བོད། ཡུ་གུར། སོག་པོ། ད་ཐའེ་ཝན། དེ་ཧོང་ཀོང་ཡོད། ད་ཁོ་ཚོ་ཚང་མ་གཅིག་འགྱུར་བ་འཛམ་བུ་གླིང་འགྲོ་བསྡད་ཀྱི་འདུག་དེའི་ནང་ལ་ང་ཚོ་ག་རེ་བྱེད་དགོས་རེད་ཟེར་ནམ་རྒྱུན་སྐད་ཆ་མང་པོ་བྱུང་བསྡད་ཀྱི་འདུག་ད་བྱུང་འདུག་འགོ་འཛུགས་བྱེད་མཁན་ཞིག་དགོས་རེད། ད་འགོ་འཛུགས་བྱེད་མཁན་དེ་ང་ཚོ་བོད་པ་མ་གཏོགས་དེ་མིན་མི་གི། ཚོགས་པ་དང་དུ་སོང་རུབ་རུབ་བྱེད་ཐུབ་ཀྱི་མི་འདུག་དེ་བཞིན་བོད་པས་བྱེད་དགོས་ཀྱི་འདུག་ཁོ་ཚོས་བཤད་ཀྱི་འདུག་དེ་བྱུང་དེ་ང་ཚོ་དེ་སྲིད་བྱུས་ཉམས་ཞིབ་ཁང་གིས་འགན་འདྲ་ཅིག་ལེན་ནས་དེ་རོགས་དངུལ་ཞུས་དུ་སོང་བྱས་ནས་དེ་ང་ཚོ་ད་རེས་ཚོགས་འདུ་ཚོགས་པ་རེད།
ཡང་ཨ་མི་རི་ཀར་གནས་སྡོད་ཡུ་གུར་འགྲོ་བ་མིའི་ཐོབ་ཐང་ལས་འཆར་ཐོག་ཐུགས་འགན་བཞེས་མཁན་སྐུ་ཞབས་ཀྲ་ཤི་ཀིན་དེབ་ལེད་ལགས་ཀྱིས། ཨིས་ཨོལ་སོ་ཨེས་སྲིད་སྐྱོང་སེས་ཝི་ཨ། ད་རིང་སྲིད་སྐྱོང་སྤེན་པ་ཚེ་རིང་ལགས་ཀྱིས་གསུངས་པ་བཞིན་ང་ཚོས་མཉམ་རུབ་ཀྱི་ཐོག་ནས་ཡུ་རོབ་དང་ཨ་རི་དེ་བཞིན་རྒྱལ་ཁབ་གཞན་གྱི་ནང་རྒྱ་ནག་འོག་སྡུག་སྦྱོང་མྱོང་བཞིན་པའི་མི་རིགས་ཚོའི་ཆེད་སྲིད་ཇུས་གཏན་འབེབས་ཡོང་རྒྱུར་འབད་རྒྱུ་གལ་ཆེ་ཞིག་ལ་ངོས་འཛིན་ཞུ་གི་ཡོད། དཔེར་ན་ང་ཚོ་ཡུ་གུར་ལྟ་བུར་མཚོན་ན་རྒྱ་ནག་གཞུང་གིས་ང་ཚོའི་མི་རིགས་རྩ་མེད་བཟོ་ཐབས་ལ་འབད་བཞིན་ཡོད་པ་མ་ཟད། ལྷག་པར་དུ་བཙོན་ཁང་ནང་ཡོད་པའི་ཡུ་གུར་མི་རིགས་རྣམས་ངལ་རྩོལ་གྱི་ལམ་ནས་རྒྱ་ནག་གིས་བཟོ་སྐྲུན་བྱེད་བཞིན་པའི་ཅ་དངོས་མང་དག་ཅིག་གི་ཆེད་བེད་སྤྱོད་བྱེད་བཞིན་ཡོད། དེར་བརྟེན་རྒྱ་ནག་ནས་བཟོ་སྐྲུན་བྱས་པའི་ཅ་དངོས་རྣམས་གཞན་དང་བསྡུར་ན་གོང་ཆུང་བ་ཡོང་གི་ཡོད་པའི་རྒྱུ་མཚན་དེར་ཐུག་ཡོད། མདོར་ན་ང་ཚོས་དུས་ནམ་ཡང་རྒྱ་ནག་ལ་ཡིད་ཆེས་བྱེད་མི་རུང། ཡང་ད་རེས་ཚོགས་འདུའི་ཐོག་རྒྱ་ནག་གི་དམངས་གཙོ་དོན་གཉེར་བ་ནོ་བེལ་ཞི་བདེ་གཟེངས་རྟགས་ཐོབ་མྱོང་མཁན་སྐུ་ཞབས་ལིའུ་ཞའོ་པོ་ཡི་བཟའ་ཟླ་ལྕམ་ལིའུ་ཞང་ལགས་ཐེངས་འདིའི་ཚོགས་འདུའི་ཐོག་མཉམ་ཞུགས་གནང་འདུག་པས་འདི་གའི་གསར་འགོད་པས་ཁོ་མོར་བཅར་འདྲི་ཞུས་ཐབས་བྱས་ཀྱང་དང་ལེན་གནང་མ་སོང། གཞན་ཡང་ཐེངས་འདིའི་ཚོགས་འདུ་དེ་བཞིན་སྤྱི་ཟླ་དྲུག་པའི་ཚེས་བརྒྱད་ནས་སྤྱི་ཟླ་དྲུག་པའི་ཚེས་བཅུ་བར་ཉིན་གྲངས་གསུམ་རིང་འཚོགས་རྒྱུ་ཡིན་པ་དང་ཚོགས་འདུ་དེར་གཏམ་བཤད་པ་ཚོས ྋགོང་ས་ཏཱ་ལའི་བླ་མ་སྐུ་ཕྲེང་རིམ་བྱོན་དང། རྒྱ་ནག་གི་མིང་ཆིང་མི་སེར་རྒྱལ་ཁབ། རྒྱ་དམར་གཞུང་བཅས་བར་གྱི་ཆོས་ལུགས་ཀྱི་འབྲེལ་བའི་སྐོར་གཏམ་བཤད་གནང་རྒྱུ་ཡིན་འདུག་པ་མ་ཟད་གདུག་རྩུབ་སྲིད་དབང་ཚར་གཅོད་དང་སྤྱི་མཐུན་ལམ་ལུགས་གསར་འཛུགས། བོད་རྒྱ་བར་གྱི་དམངས་ཁྲོད་འབྲེལ་བ་ལ་གོ་སྐབས་དང་གདོང་ལེན་སྐོར་དུས་དང་ཆིག་སྒྲིལ་གྱི་ནུས་པ་མཉམ་སྤུངས་བྱ་དགོས་པའི་སྐོར། དེ་བཞིན་མན་ཇུ་རྒྱལ་ཁབ་སླར་གསོ་ཡི་ལས་འགུལ་གྱིས་ཤར་ཨེ་ཤེ་ཡ་ལ་ཤུགས་རྐྱེན་ཞེས་པའི་བརྗོད་གཞི་སོགས་ཀྱི་ཐོག་གཏམ་བཤད་གནང་རྒྱུ་ཡིན་འདུག།

ཨོ་དེ་འདྲ་གི་བསྟན་བྱ་སློབ་གྲྭ་ལ་ཡར་ཁྲིད་ཕྱོགས་སྐོར་རེད་ཨ་ནི་རིགས་རྫས་བརྟག་དཔྱད་བྱེད་ཕྱོགས་སྐོར་ལ་རེད་ཨ་ནི་བོད་ནང་ལོགས་ལ་ཡག་ཅིག་ཆོས་དད་དང་འབྲེལ་བའི་ཐོག་ནས་བཀག་སྡོམ་ཤུགས་ཆེན་པོ་བྱེད་ཕྱོགས་དང། ཁོར་ཡུག་དང་འབྲེལ་བའི་ཐོག་ནས་རེད་ཨོ་དུས་ཚོད་གང་གང་གི་ཐོག་ལ་ཡང་ང་ཚོས་སྡེ་ཚན་གསུམ་གི་ཐོག་ནས་ཚོགས་ཆུང་གཞུང་ཚབ་ཁག་བཅུ་བདུན་ལ་ཡང་ང་ཚོས་བཅར་ཡག་གི་གོ་སྐབས་བྱུང་ཡོད་རེད། ཡང་ཁོང་གིས་ད་རེས་ཤེས་རྟོགས་ཁག་གཞུང་ཚགས་པ་ཚོ་ཕེབས་སྐོར་དགོངས་ཚང་བརྒྱུད་ལེན་འདུག་པ་ཤེས་རྟོགས་གཙང་གསུམ་ཀར། ཁོང་རྣམ་པས་བོད་དོན་ཐད་ལ་རྒྱ་བཅུག་ཡས་པ་རྣམ་པ་བསྟན་སོང་ལ་ཤེས་རྟོགས་འདི་ནི་དེ་ཉིད་འདིང་པ་ཞིག་ཆགས་སོང་ཞེས་མི་དེས་ངོ་སྤྲད་གནང་ན། དེའི་ནང་ལོགས་ལ་ཡང་སོ་སོའི་རང་ཉིད་འདྲ་བོ་གཅིག་གྲོལ་ས་དེ། དཔའ་བརྟན་ཚོགས་གཙོ་ཁ་མ་སི་ནག་འཐེན་པའི་ནག་ཁྲིད་འོག་ལ་ཡང། མདོ་སྟོད་ཤོད་ཐིང། བདུད་ཆུ་ཚེ་བརྟན་ལགས་མདོ་སྨད་ཤོད་ཐིང་བློ་བཟང་ཐུགས་བརྟན་ལགས། སྤྱི་འཐུས་གྲོང་ཆོས་ཁང་མ་བྱོན་ལ་ང་ཚོ་སྡེ་ཚན་དེ་རེད་ང་ཚོ་འགྲོ་ས་ནང་ལོགས་ལ་ཡ་གཞུང་ཚབ་དེ་རེ་རེ་བཞིན་ནས་མིའི་དབེན་དབང་གོ་བའི་ཐོག་ནས་ཁོང་རྣམ་པ་ཚོས་ཀྱི་སྔ་དང་མ་འདྲ་གི་བོད་པའི་གནས་སྟངས་ཀྱི་ཐོག་ནས་དོ་སྣང་འདུག་ལ་ཨ་ནི་རྒྱ་ནག་གི་བྱ་སྤྱོད་དེ་ཡ་གང་ལ་གང་འཚམ་ཞིག་ཁོང་རྣམ་པ་ཚོ་གི་ད་མགོ་ཚོས་ཤག་ཧ་ལམ་ང་ཚོའི་གཞུང་ཚབ་ཁག་ལ་ཡ་བཅར་ཡག་གི་རན་པ་ཅིག་བྱུང་ཡོད་རེད་ད།

འབོད་སྒྲ་གཅིག་གི་ཐོག་ནས། ཁོ་ཚོས་ཆོས་ལུགས་སྤེལ་ཟིན་པའི་གནས་སྟངས་ཅིག་ཆགས་བསྡད་ཡོད་རེད་ཨོ་དེ་འདྲའི་ཡོད་དུས་ཁོང་རྣམ་པ་ཚོ་གི་ཐོག་ནས་ཡང་དགོངས་པ་བཞེས་རོགས་གནང། ང་ཚོའི་འཐབ་རྩོད་དེ་དྲང་བདེན་གྱི་འཐབ་རྩོད་ཡིན་ཨ་ནི་རྒྱ་ནག་གཞུང་གི་ཐོག་ནས། པཎ་ཆེན་རིན་པོ་ཆེ་གི་ཡང་སྲིད་སྐོར་ལ་ཐེ་གཏོགས་བྱས་པ་མ་ཟད་ད ྋགོང་ས ྋསྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་གི་ཡང་སྲིད་སྐོར་ལ་ཐེ་གཏོགས་བྱེད་ཡག་གི་ཁོ་ཚོ་གི་དེ་འདྲའི་གནས་སྟངས་ཅིག་ཡོང་གི་འདུག་དེ་ཚོ་ཁྱེད་ཚོས་དྲང་བདེན་གྱི་ཐོག་ནས་རྒྱལ་སྤྱི་གི་ཁོར་ཡུག་ནང་ལོགས་ལ་གླེང་སློང་གནང་རོགས་གནང་ཟེར་ནས་ཁོང་འབོད་སྐུལ་ཞུ་ཡ་དེ་འདྲའི་གི་ཐོག་ནས་ང་ཚོ་ཤུགས་ཆེན་པོ་ཅིག་གནང་ཡོད་རེད་ལ་ཨ་ནི་གནད་དོན་དེ་ཚོ་གི་ཐོག་ལ་ཡ་ད་རིང་དོན་སྙིང་ལྡན་པ་ཅིག་བྱུང་སོང་བསམ་པ་ལྟ་བུ་ཅིག་སོ་སོ་རང་ཉིད་འདྲ་བ་ཅིག་ཡིན་པ་ཡིན་ན་དེར་འགྲོ་ཡ་དེ་སྒེར་གྱི་གནད་དོན་མ་ཡིན་པ་གཙོ་བོར་གཞིས་བཞུགས་བོད་མི་གི་དཀའ་སྡུག་དང་འབྲེལ་བའི་ཐོག་ནས་རྩ་དོན་དང་མི་རིགས་གི་འཐབ་རྩོད་དང་འབྲེལ་ཏེ་བསྒྲུབ་པའི་སྐབས་ལ་ཡ་ཁོང་རྣམ་པ་ཚོ་གི་རྣམ་འགྱུར་དང་ཚུར་ལ་ལྟ་ཚུལ་ཡིན་པ་ཡིན་ན་ཡང་ཅིག་ང་ཚོ་ལ་ཡ།